དེང་སྐབས་དཀྱིལ་ཤར་ཡུལ་གྲུའི་གྷ་ཛ་ས་ཁུལ་དུ་ཨིསི་རཱཨེལ་དང་ཧ་མཱ་སི་དབར་དམག་འཐབ་བྱེད་བཞིན་པར་བརྟེན། དེ་ཁུལ་གྱི་གནས་སྟངས་དངངས་འཚབ་ཅན་ཞིག་ཏུ་གྱུར་བའི་སྐབས་འདིར། རིང་མིན་གཟའ་འཁོར་འདིའི་རེས་གཟའ་པ་སངས་ཉིན་ཨི་རན་གྱི་གྲོས་ཚོགས་ཀྱི་འཐུས་མི་འོས་འདེམས་བྱེད་འཆར་ཡོད་པ་ལྟར། ཡུལ་དེའི་ཁ་ཆེའི་ཕྱག་འཚལ་ཁང་མང་པོ་ཡོད་སའི་གྲོང་ཁྱེར Qom གྱི་གཞུང་ལམ་དུ། འོས་འཕེན་པ་རྣམས་ལ་དྲན་སྐུལ་དང་འབྲེལ། རང་གི་རྒྱལ་ཁབ་ཀྱི་སྟོབས་ཤུགས་ཆེ་རུ་གཏོང་དགོས་པའི་འབོད་སྐུལ་གྱི་འཕྲེད་དར་ཆེན་པོ་ཞིག་སྒྲིག་ཤོམ་བྱས་ཡོད་པ་རེད། དེ་ཡང་ཨི་རན་གྱི་འོས་འཕེན་པ་ཚོས་ད་ནས་བཟུང་ལོ་བཞིའི་རིང་ལས་འཁུར་བླངས་མཁན་གྱི་གྲོས་ཚོགས་འཐུས་མི་གསར་པ་དང་དེ་བཞིན་ཡུལ་དེའི་ཆོས་ཕྱོགས་ཀྱི་དབུ་ཁྲིད་གཙོ་བོ་དེ་བསྐོ་འདེམས་བྱེད་མཁན་གྱི་ཆེས་མཐོའི་ཆེད་ལས་མཁས་པའི་ཚོགས་ཆུང་ཞིག་བཅས་འོས་འདེམས་བྱེད་དགོས་ཀྱི་ཡོད་པ་རེད། ཨི་རན་ནང་དཔལ་འབྱོར་གྱི་དཀའ་ངལ་འཕྲད་བཞིན་པ་དང་དེ་བཞིན་ཡུལ་དེའི་ནང་རང་ལོ་ཉི་ཤུ་རྩ་གཉིས་ལ་སོན་པའི་ཨི་རན་གྱི Kurd མི་རིགས་ཀྱི་བུད་མེད་ན་གཞོན་ཞིག་ལ་ཁ་ཆེའི་ཆོས་ཁྲིམས་དང་འབྲེལ་བའི་མགོ་རས་མ་གྱོན་པའི་ཉེས་འཛུགས་འོག་འཛིན་བཟུང་དོ་དམ་འོག་རྐྱེན་འདས་སུ་གྱུར་བར་བརྟེན། ཡུལ་དེའི་རྒྱལ་ཡོངས་ཀྱི་ནང་མང་ཚོགས་ཀྱིས་ཨི་རན་གཞུང་ལ་ངོ་རྒོལ་ཤུགས་ཆེ་བྱས་པ་བཅས་ནས་བཟུང་གོང་ཞུས་འོས་བསྡུ་དེ་བྱེད་འཆར་ཡོད་པ་རེད། ཨི་རན་རྒྱལ་ས་ཏེ་ཧྲན་གྱི་ལྷོ་ཕྱོགས་ནས་ཀི་ལོ་མི་ཊར་བརྒྱ་དང་ཉི་ཤུ་ཙམ་གྱི་རྒྱང་ཐག་ཏུ་ཆགས་པའི་ཁ་ཆེའི་ཕྱག་འཚལ་ཁང་མང་པོ་ཡོད་སའི་ཀོམ་གྲོང་ཁྱེར་གྱི་གཡས་གཡོན་དུ། ཡུལ་དེའི་ཆོས་ཕྱོགས་ཀྱི་འགོ་ཁྲིད་ཨ་ཡ་ཏོ་ལ་ཨ་ལི་ཁ་མེ་ནི་ཡི་འདྲ་པར་ཡོད་པའི་འཕྲེད་དར་ཆེན་པོ་དེ་འདྲ་འོས་སྒམ་གྱི་མདུན་དུ་བཞག་ཡོད་པ་དང། དེའི་སྟེང་ཨི་རན་གྱི་མང་ཚོགས་ལ་ཡུལ་དེ་སྟོབས་ཤུགས་ལྡན་པ་ཞིག་ཡོང་རྒྱུའི་འབད་བརྩོན་བྱེད་དགོས་པའི་འབོད་སྐུལ་བྱས་ཡོད་པ་རེད། དེ་ཡང་ཁ་ཆེའི་ཆོས་ལུགས་ཀྱི་རྣམ་གཞག་ལ་སློབ་སྦྱོང་བྱེད་མཁན་ན་གཞོན་མོ་ཧ་མད་ཇཱ་ཧྥ་རི་ཡིས། གོང་ཞུས་འོས་སྒམ་གྱི་མདུན་དུ་ཡུལ་དེའི་སྟོབས་ཤུགས་ལྡན་པ་ཞིག་ཡོང་སླད་མང་ཚོགས་ཀྱིས་འབད་བརྩོན་བྱེད་དགོས་ཞེས་འབོད་སྐུལ་བྱས་ཡོད་པ་དེའི་ཐོག་དོ་སྣང་བྱེད་འཆར་ཡོད་ཅེས་བརྗོད་པ་དང་འབྲེལ་ད་ལྟའི་ཆར་གྷ་ཛ་ས་ཁུལ་དུ་ཨི་རན་གྱིས་དགྲ་བོར་ངོས་འཛིན་བྱ་ཡུལ་ཨི་སི་རལ་གྱིས་ཧ་མཱ་སི་ཐོག་དྲག་རྒོལ་ཤུགས་ཆེ་བྱེད་བཞིན་པའི་སྐབས་འདིར། ཨི་རན་གྱིས་འོས་བསྡུ་འདིའི་ཐོག་ནས་ཡུལ་དེ་སྟོབས་ཤུགས་ཆེ་རུ་འགྲོ་རྒྱུའི་རེ་བ་བྱེད་ཀྱི་ཡོད་ལུགས་འགྲེལ་བརྗོད་བྱས་འདུག་དེ་དང་ཕྱོགས་མཚུངས་ཁ་ཆེའི་ཤི་ཡ་ཕྱག་འཚལ་ཁང་མང་པོ་དང་སྐད་གྲགས་ཅན་གྱི་ཁ་ཆེའི་ཆོས་ལུགས་ལ་མཁས་པའི་མི་སྣ་གྲགས་ཅན་མང་པོ་གནས་ཡུལ་ཁོམ་གྲོང་ཁྱེར་དུ་ཡོད་པའི། གོང་ཞུས་རང་ལོ་ཉི་ཤུ་རྩ་བདུན་ལ་སོན་པ་ཇཱ་ཧྥ་རི་ཡིས་ཨི་རན་ནང་བྱེད་འཆར་ཡོད་པའི་རྒྱལ་ཡོངས་འོས་བསྡུ་དེའི་བརྒྱུད་ནས་ཡུལ་དེའི་རྒྱལ་ནང་དང་རྒྱལ་སྤྱི་གཉིས་ཀར་སྟོབས་ཤུགས་ཆེ་རུ་འགྲོ་འཆར་ཡོད་ལུགས་འགྲེལ་བརྗོད་བྱས་ཡོད་པ་རེད། ན་ནིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་བདུན་ཉིན་དེ་སྔ་ཕན་བྱུང་མྱོང་མེད་པ་ཧ་མ་སིའི་དྲག་སྤྱོད་པ་ཚོས་ཨིས་རལ་གྱི་ཐོག་འཇབ་རྒོལ་བྱས་པའི་སྐབས་ཁྱོན་བསྡོམས་མི་གྲངས་ཆིག་སྟོང་བརྒྱ་དང་དྲུག་ཅུ་ཙམ་ཞིག་བསད་ཡོད་པ་ཨིས་རལ་གཞུང་གིས་ཐོ་འགོད་བྱས་པའི་གནས་ཚུལ་ཞིག AFP གསར་སྤེལ་ལས་ཁང་གིས་སྤེལ་ཡོད་པ་དང། དེ་རྗེས་ཨིས་ར་ཨེལ་གྱི་དཔུང་དམག་གིས་དེའི་རྒོལ་ལན་གྱི་ཚུལ་དུ་གྷ་ཛ་ས་ཁུལ་དུ་དྲག་པོའི་ལས་འགུལ་སྤེལ་བའི་ནང་པེ་ལེ་སི་ཐན་བ་མི་གྲངས་ཉིས་ཁྲི་དགུ་སྟོང་བདུན་བརྒྱ་གྱ་བཅུ་གྱ་གཉིས་ཙམ་ཞིག་ལ་སྲོག་སྐྱོན་བྱུང་ཡོད་པ་དང། དེའི་ཁོངས་ནས་ཕལ་ཆེ་བ་བུད་མེད་དང་ཕྲུ་གུ་ཡིན་ལུགས་ཧ་མ་སིའི་འཛིན་སྐྱོང་བྱ་ཡུལ་གྱི་གྷ་ཛའི་འཕྲོད་བསྟེན་མི་སྣ་ཚོས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། ཨི་རན་གྱིས་ཨིས་ར་ཨེལ་ནི་རང་གི་དགྲ་བོ་གཙོ་བོར་ངོས་འཛིན་བྱེད་ཀྱི་ཡོད་པ་དང། དེ་སྔ་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུའི་ལོར་ཨི་རན་ནང་ཁ་ཆེའི་གསར་བརྗེའི་གྱེན་ལངས་བྱུང་བ་ནས་བཟུང་ཨི་རན་གྱིས་པེ་ལེ་སི་ཐན་བ་ཚོའི་རྩ་དོན་ལ་རྒྱབ་སྐྱོར་བྱ་རྒྱུ་ནི་རང་གི་ཕྱི་འབྲེལ་སྲིད་ཇུས་ཀྱི་ལས་དོན་གཙོ་བོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ཅིང། ཧ་མ་སི་དང་ཨིས་ར་ཨེལ་བར་རྒྱག་བཞིན་པའི་དམག་འཐབ་ནང་ཨི་རན་གྱིས་ཧ་མ་སིར་རྒྱབ་སྐྱོར་བྱེད་ཀྱི་ཡོད་ནའང། ཧ་མ་སིའི་ཐོག་ཨི་རན་གྱིས་ཐད་ཀར་རྒྱབ་སྐྱོར་བྱེད་ཀྱི་ཡོད་པར་ངོས་ལེན་བྱེད་ཀྱི་མེད་པའམ་ཡང་ན་ལེ་བྷ་ནན་དང་ཡེ་མེན་བཅས་ཀྱི་རྒྱལ་ཁབ་ཁག་ནས་ཨིས་ར་ཨེལ་གྱི་ཐོག་གཏོར་རྒོལ་གཏོང་གི་ཡོད་པའི་ལས་དོན་ཐོག་ལ་ཡང་ཐད་ཀར་འབྲེལ་བ་གང་ཡང་མེད་ལུགས་འགྲེལ་བརྗོད་བྱས་ཏེ་ངོས་ལེན་བྱེད་ཀྱི་མེད་པ་རེད། དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་ལོར་ཨི་རན་གྱི་ལེགས་བཅོས་ལ་དགའ་ཞེན་བྱེད་མཁན་དང་གུ་ཡངས་ཀྱི་ལྟ་བ་འཛིན་མཁན་གྱི་འོས་མི་རྣམས་ལ་ཆ་རྐྱེན་ཚང་མེད་ལུགས་འགྲེལ་བརྗོད་བྱས་ཏེ་འོས་བསྡུའི་ནང་མཉམ་ཞུགས་བྱ་མི་ཆོག་པ་བཟོས་པའི་རྗེས་སྐབས་དེའི་གྲོས་ཚོགས་ཀྱི་འཐུས་མིའི་འོས་བསྡུའི་ནང་ཡུལ་དེའི་རྙིང་ཞེན་གྱི་ལྟ་བ་འཛིན་མཁན་གྱི་འཐུས་མིས་དབང་སྒྱུར་བྱས་ཡོད་པ་རེད།